རྣམ་པ་ཚོ་ཀུན་ཁམས་བཟང་ང་ཀུན་བཟང་སྒྲོལ་མ་ཡིན། ཉེ་དུས་སྤྱི་ཟླ་གསུམ་པའི་ཟླ་དཀྱིལ་ཙམ་གྱི་ནང་བྱང་ཨ་རི་སྐུ་ཚབ་དོན་གཅོད་དང་བྱང་ཁེལ་བོད་རིགས་སྤྱི་མཐུན་ཚོགས་པ་གཉིས་ཐུན་མོང་གིས་བྱང་ཨ་རིའི་མངའ་ཁུལ་གྱི་གཟའ་མཇུག་སློབ་གྲྭའི་བོད་པའི་དགེ་རྒན་རྣམས་ལ། སཱི་ཤེས་ཡོན་སློབ་གསོའི་སྐོར་ཟབ་སྦྱོང་ཉིན་གསུམ་རིང་གོ་སྒྲིག་གནང་བ་ལྟར། སྐབས་དེར་བྱང་ཨ་རིའི་ས་གནས་ཁག་བཅོ་བརྒྱད་ཙམ་ནས་གཟའ་མཇུག་སློབ་གྲྭའི་བོད་པའི་དགེ་རྒན་བདུན་ཅུ་དོན་བརྒྱད་ཙམ་ལ་ཨི་མོ་རི་གཙུག་ལག་སློབ་གཉེར་ཁང་གི་ལྟ་གྲུབ་སློབ་དགེ་དགེ་བཤེས་བློ་བཟང་བསྟན་འཛིན་ལགས་དང། སཱི་ཤེས་ཡོན་བསླབ་གཞིའི་མཐུན་སྦྱོར་བ་བརྩོན་འགྲུས་བསམ་འཕེལ་ལགས་གཉིས་ཀྱིས་ཀྱང་སཱི་ཤེས་ཡོན་སྐོར་ལ་བྱེད་སྒོ་ཁག་སྤེལ་ཏེ་ཟབ་སྦྱོང་གནང་ཡོད་པ་རེད། དེ་བཞིན་ཉིན་མཐའ་མ་དེར་ཨ་རི་སློབ་གྲྭ་དང་མཐོ་སློབ་ཁག་ལ་ཡུན་རིང་པོ་སློབ་ཁྲིད་གནང་མྱོང་མཁན་རྒན་བསྟན་འཛིན་འཆི་མེད་ལགས་དང། རྒན་སྣང་གསལ་བསྟན་འཛིན་ནོར་བུ་ལགས་གཉིས་ཀྱིས་ཀྱང་སོ་སོའི་ཉམས་མྱོང་རྣམས་ཟབ་སྦྱོང་ནང་ཕེབས་པའི་དགེ་རྒན་རྣམ་པ་ཚོར་ངོ་སྤྲོད་གནང་ཡོད་པ་རེད། ཉིན་གསུམ་གྱི་སཱི་ཤེས་ཡོན་བསླབ་གཞིའི་ཟབ་སྦྱོང་མཇུག་སྒྲིལ་བའི་རྗེས། ཟབ་སྦྱོང་ནང་ཞུགས་མཁན་ཁག་ཅིག་ལ་ཟབ་སྦྱོང་དེའི་བརྒྱུད་ནས་རང་ལ་ཕན་ཐོགས་ཇི་ཙམ་བྱུང་ཡོད་མེད་དགོངས་ཚུལ་བསྡུ་རུབ་བྱས་པའི་ཁོངས་ནས་ཐོག་མར་རྒན་སྣང་གསལ་བསྟན་འཛིན་ནོར་བུ་ལགས་ཀྱིས་དགོངས་ཚུལ་གསུངས་པ་ཞིག་སྙན་སྒྲོན་མ་ཞུས་གོང་དུ། ཁོང་ནི་ཨ་རི་ནིའུ་ཡོག་གི་ཀོ་ལོམ་པི་ཡ་སློབ་གྲྭ་ཆེན་མོའི་ནང་ལོ་ངོ་བཅོ་ལྔའི་རིང་བོད་སྐད་སློབ་ཁྲིད་གནང་མྱོང་ཡོད་པ་དང་དེ་བཞིན་དེང་སྐབས་ནིའུ་ཇར་སི་ན་ཡོད་པའི་བོད་ཀྱི་སོན་རྩའི་གཟའ་མཇུག་སློབ་གྲྭའི་སློབ་སྤྱི་དང་ཞོར་ལ་བོད་ཡིག་སློབ་ཁྲིད་གནང་སྟེ་ལོ་ངོ་བརྒྱད་ཙམ་འགྲོ་གི་ཡོད་པ་མ་ཟད། ད་ལྟའི་ཆར་བྱིས་པ་ཚོར་དམིགས་པའི་བྱིས་སྒྲུང་ཐུང་ངུ་དེ་འདྲ་རྩོམ་སྒྲིག་གནང་གི་ཡོད་འདུག།
ད་རེས་མི་ཀེ་ལི་ཡ་དེ་ཟབ་སྦྱོང་དེའི་ནང་ལོགས་ལ་ཡ་ད་ཡག་ཤོས་དེ་ག་རེ་བྱུང་ཞུས་ན། སྐྱབས་མགོན་རིན་པོ་ཆེ་གིས་སྔོན་ནས་ད་ལྟ་ཡང་སེ་བཀའ་སློབ་གནང་བཞིན་པའི་སྐུ་མདུན་གྱི་ཐུགས་བསྐྱེད་དམ་བཅའ་བཞིའི་ནང་ལོགས་ནས་དམ་བཅའ་གཉིས་ཀྱི་ཅིག་གཞི་རྩ་རེད་དེའི་ནང་ལོགས་ད་རྒན་ལགས་ཟབ་སྦྱོང་ཕེབས་མཁན་ཚོ་ཚང་མ་ལོགས་ལ་ཡ་འདིའི་ཐོག་ནས་ང་ཚོས་ད་གྲུབ་པ་ནང་བཞིན་རང་ཆགས་འགྲོ་གི་བསམ་གྱི་འདུག་དང་པོ་དེ་ག་རེ་ཟེར་ན་འགྲོ་བ་མི་གཅིག་ཡིན་པའི་ཐོག་ནས་གཅིག་བསམ་པའི་ཀུན་སློང་དང་བྱམས་སྙིང་རྗེ་དང་དེ་འདྲས་ཀྱི་འབྲེལ་གྱི་གོ་དགོས་ཡོད་མེད་དེ་གཙོ་བོ་ད་ང་ཚོས་ད་ལྟ།

ཀྱང་ཐུགས་བསྐྱེད་དམ་བཅའ་བཞིའི་ནང་ལོགས་ཀྱི་བོད་པ་གཅིག་ཡིན་པའི་ཆ་ནས། བོད་ཀྱི་སྐད་ཡིག་དང་རིག་གཞུང་དང་དེ་གའི་གནད་མིག་རྒྱུན་འཛིན་ཡོང་ཡག་དེའི་ཆེད་དུ་དེ་དང་ད་རེས་ཐུགས་བསྐྱེད་དམ་བཅའ་བཞིའི་ནང་ལོགས་ཐུགས་བསྐྱེད་དམ་བཅའ་གཉིས་ཀྱི་དངོས་གནས་མཉམ་ཞུགས་བྱས་བྱས་མི་ཁའི་ཚང་མ་ལོགས་ཀྱི་དེའི་ཐོག་ལ་ཡང་གཅིག་ཤུགས་སྣོན་སྐྱོན་ཡག་ད་ཐེངས་དེ་འདྲ་ཅིག་བྱུང་སོང་བསམ་གྱི་འདུག་ཨ་ནེ་རྩ་བའི་དེ་གའི་མི་ཁའི་ད་རེས་ཕེབས་མཁན་རྒན་ལགས་ཚོས་ཧ་ལས་པའི་ད་དངོས་གནས་ཀྱི་ཅིག་ག་ཟེར་ཐུགས་སྣང་ཆེན་པོ་དེ་ག་དེ་ད་རེས་ཕེབས་པ་ཚང་མ་ལོགས་ཚང་མ་རྒན་ལགས་ཡིན་དུས། མཉམ་ཞུགས་གནང་བའི་སྐབས་ལ་ཚང་མ་ལོག་གི་དངོས་གནས་ཀྱི་ཅིག་གི་ཐུགས་འགན་ཆེན་པོའི་ཐོག་ནས་དེ་མཉམ་ཞུགས་གནང་དེ་བྱས་བྱས་དུས་དངོས་གནས་ད་གང་མིན་ཚད་ཀྱི་ཡག་པོ་བྱུང་སོང་ཟེར་ད་ལྟ་ད་རེས་དངོས་གནས་ད་ནི་ཕེབས་མཁན་ཚོས་དྲི་བ་དྲིས་གནང་མཁན་ཡིན་ནི་རེད་ཡང་ཅིག་གི་འོ་བྱེད་སྒོ་ག་རེ་གནང་པའི་ཡིན་ནི་དེ་གས་ཚང་མ་ལོག་གི་དེ་བྱས་བྱས་དུས་ཨ་ནི་དོན་སྙིང་ལྡན་པ་ར་བྱུང་སོང་བསམ་བསམ་དེ་འདྲས་ར་ཅིག་གི་ང་ཚོར་སྣང་ཤུགས་ཆེན་པོ་བྱུང། ད་རེས་ཀྱི་ཟབ་སྦྱོང་འདི་བརྒྱུད་ནས་ད་ནི་རྒན་ལགས་རྣམ་པ་ཚོས་ད་གང་འདྲ་ཅིག་གི་ཨ་ལས། སློབ་ཚན་མ་ཁྲིད་གོང་དུ་སྔོན་ལ་ཡང་ཨ་ན་གཅིག་གིས་ཡང་གོ་ཅིག་སོ་སོའི་སྐབས་དེ་དུས་ཀྱི་ད་སྤྱི་སེམས་བཟང་གསུམ་གྱི་དེའི་ཐོག་ནས་ཨ་ན་གཅིག་སོ་སོའི་འདོད་འདྲིས་དང། དག་སྣང་ཆེན་པོའི་ངང་སློབ་མ་ལ་མར་སློབ་ཁྲིད་གནང་བའི་སྐབས་ལ་བོད་ཀྱི་སྐད་ཡིག་དང་རིག་གཞུང་ངོ་སྤྲོད་བྱས་པ་ཙམ་མ་ཡིན་པར་ཡང་གཅིག་གི་བསམ་བློའི་ཐོག་ནས་གང་འདྲ་སེ་བྱས་ཡང་གོ། བསམ་བློའི་འཁྱེར་སོ་ཡིན་ནའི་རེད་དེ་གས་ཀུན་སློང་དེ་གང་འདྲ་ཞིག་དགོས་ཀྱི་ཡོད་མེད་དེ་གས་དེ་དངོས་གནས་མི་གས་ཟབ་ཁྲིད་ཞིབ་ཆ་གནང་སོང་བ་དེ་ཡིན་དུས་དེ་ཡི་དངོས་གནས་རྒན་ལགས་རྣམ་པ་ཚོ་ལ།

ཁྱེད་ཚོ་དེ་དང་བྱམས་པ་དང། རང་དང་གཞན་ཚང་མ་ལོག་ལ་ཡ་བྱམས་པ་དང་སྙིང་རྗེ་ལྡན་པ་བཅས་ཀྱི་ཐོག་ནས། ལས་དོན་གང་དང་གང་ཡིན་པ་ཡིན་ནའི་དེ་གས་བསྒྲུབ་ཡག་གི་དེའི་ཡིན་དུས་སྤྱིར་བཏང་དེའི་དེའི་ང་ཚོ་ད་བོད་པའི། དགེ་རྒན་རྣམ་པ་ཚོས་དེ་རིགས་དེའི་དངོས་སུ་འཛིན་གྲྭའི་ནང་ལོག་སློབ་ཁྲིད་གནང་ཡ་དེ། གལ་ཆེན་པོ་ཞིག་ཏུ་ཆགས་བསྡད་འདུག་ག། ག་རེ་ཟེར་ན་ནུབ་ཕྱོགས་ཁག་གིས་ད་ལག་བསྟར་གནང་དང་གནང་བཞིན་པ་རེད་ཡིན་ན་ང་ཚོ་བོད་པའི་སྤྱི་ཚོགས་ནང་ལོག་གི་སློབ་གྲྭ་ཁག་དང་དེ་གས་ནང་ལོག་ལ་ཡ། ལག་བསྟར་གནང་མ་ཐུབ་ཡིན་ན་བལྟས་ཤིག་ང་ཚོ། བྱུང་ས་བྱུང་ཁུངས་དེའི། སྐྱབས་མགོན་རིན་པོ་ཆེ་རང་གི་དགོངས་བཞེད་བཏུས་ནས་ང་ཚོ་བོད་པ་རང་གིས་དང་པོ་རང་སྲུང་བརྩི་དང་དང་ལེན་ཞུ་ཡ་དེ་གལ་ཆེན་པོ་ཞེ་པོ་ཆགས་བསྡད་དང་བ་ཅང་དེ་ཡིན་དུས་ད་རེས་ཉིན་མོ་འདི་གའི་རིང་ལ་ཡང་མི་དགེ་དངོས་གནས་གང་མིན་ཚད་ཀྱི་ཡག་པོ་བྱུང་སོང་བསམ་བསམ་ང་དེ་འདྲས་ཚོར་སྣང་ར་ཅིག་བྱུང་སོང།
དེ་བཞིན་ཨ་མི་རི་ཀའི་མིན་ནི་སོ་ཀྲ་མངའ་སྡེའི་གཟའ་མཇུག་སློབ་གྲྭའི་འགན་འཛིན་རྒན་པ་སངས་ལགས་ཀྱིས། ཁོང་སྐྱབས་མགོན་ཆེན་པོའི་དགོངས་བཞེད་གཞི་རྩར་བཟུང་བས་ནི་སྤྱི་ཚོགས་དང་སེམས་མྱོང་བཟང་སྤྱོད་བཅས་ཀྱི་སློབ་གསོ་གལ་ཆེན་པོ་བརྩིས་བྱས་བྱས་ནས་ལྷག་པར་དུ་ཡང་རིང་ཅིག་བོད་པའི་ཕྲུ་གུ་གཞོན་སྐྱེས་ཚོའི་ནང་ལ་ནི་ཤེས་ཡོན་སློབ་སྦྱོང་འབྲི་ཀློག་ཙམ་མིན་པའི་གཤིས་ཀ་བཟང་པོ་དང་ཡ་རབས་ཀྱི་སྤྱོད་པ་འཇགས་ཐབས་ཀྱི་ཕྲུ་གུའི་སེམས་ཁམས་དང་མཐུན་པའི་སློབ་ཁྲིད་ག་འདྲས་གནང་དགོས་ཡོད་མེད་སྐོར་ལ་ཡང་ཟབ་སྦྱོང་གནང་སོང། དེ་འདྲ་ཡིན་དུས་ད་སོ་སོའི་ཚོར་བའི་ནང་ལ་ནི་གལ་ཆེ་ཤོས་ཅིག་ལ་མི་ཚང་མ་གཅིག་གྱུར་ཡིན་པ་དང་ལྷག་པར་དུ་ཡང་མི་ཚང་མ་གཅིག་གྱུར་ཡིན་པའི་ཐོག་ནས་ཚང་མ་ལོ། སྐྱིད་པོ་དང་བདེ་བ་འདོད་མཁན་རྐྱང་རྐྱང་ཡིན་པ། དེ་འདྲ་ཡིན་དུས་ང་ཚོ་དང་འབྲེལ་བ་ཆགས་པའི་སོ་སོའི་ཕྲུ་གུ་ཚོ་གི་རྒྱུས་ལོན་ཞུ་དགོས་པ། ང་ཚོ་སློབ་མ་དེའི་བསམ་བློ་བར་དོ་སློབ་མ་དེ་གི་གཤིས་ཀ་དང། དག་སྣང་ཞིག་གོ་ཀུན་སྤྱོད་ཚང་མ་ལོ། རྒྱུས་ལོན་བྱས་པའི་ཐོག་ནས་ཡག་པོ་ཤེས་པའི་ཐོག་ནས

སོ་སོའི་མི་ཚེ་དང་འབྲེལ་བ་ཆེ་ཤོས་གཅིག་དང་སོ་སོའི་གི་གནས་བབ་དང་འབྲེལ་བ་ཆེ་ཤོས་གཅིག། ད་ལྟ་སོར་ཆུད་ནུས་པའི་སྒང་ལ་ཡ་བྱུང་སོང། འདིའི་དངོས་སུ་ད་ང་ཚོ་ལག་བསྟར་བྱེད་ས་དེ་ང་ཚོ་མི་རབས་གསར་པ་ཚོ་ལ་རེད། དེའི་སོར་ཆུད་ནུས་པའི་སྒང་ལ་ཡ་ང་ཚོ་ད་ལྟ་ལག་བསྟར་དངོས་སུ་བྱས་པའི་སྐབས་དེ་དེ་ནི་ཕན་ཐོགས་ཆེན་པོ་ཅིག་ཡོང་གི་རེད་བསམ་གྱི་འདུག་ང་ཚོའི་སློབ་མ་ཚོ་ལ་ཡ་སློབ་ཁྲིད་མ་བྱས་པའི་གོང་དེ་དང་པོ་དེ་ཨ་ནེ་སློབ་མ་ཚོ་གི་སེམས་ཁམས་རྒྱུས་ལོན་བྱེད་དགོས་ཡ་དེ་གལ་ཆེན་པོ་ཞེ་པོ་ཅིག་ཆགས་བསྡད་ཀྱི་འདུག་བྱས་ཙང་ད་ལན་གི་སོར་ཆུད་ནུས་པའི་གི་པར་རིས་དེ་གི་ལམ་ནས་སློབ་མ་ཚོ་གི་སེམས་ཁམས་རྒྱུས་ལོན་ག་འདྲ་བྱེད་དགོས་ཀྱི་ཡོད་དེ་དེ་ནི་ང་ཚོ་གི་སློབ་མ་རེ་རེ་གི་སེམས་ཁམས་དེ་རྒྱུས་ལོན་ཅིག་དེ་ནི་ཐུབ་གི་རེད་བསམ་ནས་སོ་སོས་རེ་བ་བྱེད་ཀྱི་ཡོད། གཉིས་པ་དེ་ད་ལྟ་སྲིད་ཞིའི་སློབ་གསོའི་ཟབ་སྦྱོང་ནང་ལོགས་ནས་སྔོན་འགྲོའི་རྒྱུས་ལོན་དེ་དེ་སློབ་མ་ཚོ་ལ་ཡ་ལག་བསྟར་བྱེད་ཐུབ་པ་ཡིན་ན་དེ་ནི། ཨ་ནི་ཐ་སྙད་གསར་བ་མང་པོ་ཤེས་ཐུབ་ཡ་གཅིག་དང། འདི་ནས་སོ་སོ་སོ་སོ་སུ་ཡིན་མིན་ངོ་ཤེས་ཡ་གཅིག། འདི་ཡི་བརྒྱུད་ནས། ཨ་ནི་བོད་ཡིག་བོད་སྐད་སྦྱང་ཡ་ལ་ཡ་འདི་ནས་ཐུགས་ཕན་ཅིག་གསོས་ས་རེད་བསམ་ནས་སོ་སོ་ལ་ཚོར་བ་དེ་བྱུང། ད་གལ་ཆེ་ཤོས་གཅིག་ད་ལྟ་བྱམས་པ་དང་སྙིང་རྗེ་སྒང་ལ་ཡ་ཆགས་བསྡད་ཀྱི་འདུག། ཨ་རྒན་ལགས་རྣམ་པ་གཉིས་ཀྱིས། བྱམས་པ་དང་སྙིང་རྗེ་གྱི། ཐོག་ལ་ཡ་བྱེད་སྒོ་གཅིག་སྤེལ་བཅུག་སོང། ཁྱེད་རང་ཚོས། ཨ་ནི་བྱམས་པ་དང་སྙིང་རྗེ་མཚོན་པའི་གྱི་ཅ་དངོས་ཅིག་བཙལ་ཤོག། ཅ་དངོས་འདི་སུས་གནང་བ་རེད། ཅ་དངོས་འདི་གིས་བྱམས་པ་དང་སྙིང་རྗེ་ག་འདྲ་མཚོན་ཐུབ་ཀྱི་འདུག་ཁྱེད་རང་གིས་བྱམས་བརྩེ་ལ་ཡ་འདི་ག་འདྲ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་ཟེར་ནས། འོ་དེ་འདྲའི་གི་ཐོག་ནས་ང་ཚོ་ལ་ཡ་བྱེད་སྒོ་ཅིག་སྤེལ་བཅུག་པ་རེད། དེའི་བྱེད་སྒོ་དེ་དངོས་གནས་གལ་ཆེན་པོ་ཅིག་ཆགས་བསྡད་ཀྱི་འདུག་ད་ལྟའི་ང་ཚོའི་མི་རབས་གསར་པ་ཚོ་ལ་ཡ་བྱམས་པ་དང་སྙིང་རྗེ་ལ་གོ་བ་སྤྲོད་སྟངས་ཅིག་ཡོད་པ། དེ་བྱེད་སྒོ་གི་ལམ་ནས་ཁོ་རང་ཚོ་ལ་ཡ་ཅིག་བྱེད་བཅུག་པ་ཡིན་ན། བྱམས་པ་དང་སྙིང་རྗེ་ལ་ཡང་དེས་གོ་བ་དེ་འདྲས་ཅིག་རེད་འདུག་བ་བྱས་ནས་ཁོ་རང་ཚོའི་བློ་ལ་ཡང་འཆར་བདེ་ཡག་དང་བློ་བསྐྱེད་གསར་པ་ཞིག་དེ་ནི་རག་གི་རེད་བསམ་གྱི་འདུག་རྒྱལ་བ་རིན་པོ་ཆེ་གྱི་གསུང་ནང་ལ་ཡང་ནི་བྱམས་སྙིང་རྗེ་མེད་པར་ནི་འགྲོ་བ་མི་རིགས་འཚོ་གནས་ཐུབ་ཀྱི་མ་རེད། ནི་གཞན་ལ་བདེ་བ་འདོད་ན་ཡང་སྙིང་རྗེ་སྒོམས་ཤོག། སོ་སོ་རང་ཉིད་བདེ་བ་འདོད་པ་ཡིན་ན་སྙིང་རྗེ་སྒོམས་ཤོག་ཞེས་གསུང་གི་འདུག་བ་དེ་འདྲས་ཀྱི། ད་ལྟ། བྱམས་པ་དང་སྙིང་རྗེ་གྱི་སྒང་ལ་ཡང་བྱེད་སྒོ་དེ་འདྲས་ཅིག་ང་ཚོ་ལ་ཡང།

ལ་ཡང་ཤིན་ཏུ་ཕན་ཐོགས་ཆེན་པོ་ཡོང་ངེས་ཅིག་རེད་ཤག་རྩ་བའི་ད་ལྟ་བཟང་སྤྱོད་དང་འབྲེལ་བའི་དེང་སང་གི་བོད་ཕྲུག་ཚོ་ལ་ཡང་བཟང་སྤྱོད་དཔེ་ཡ་ཟང་ཟིང་གི་སྤྱི་ཚོགས་ཡིན་དུས་ཀ་ལ་ཡང་ནི་སློབ་ཕྲུག་ཚོ་ལ་ཡང་བཟང་སྤྱོད་དེ་གལ་ཆེན་པོ་ཡིན་པ་འདི་ངོ་སྤྲོད་གནང་ཡག་དེ་འདྲས་ཀྱི་ཐོག་ལ་ཡང་ནི་ཐབས་ལམ་དང་ཐབས་ཇུས་དང། རྒན་ལགས་ཚོ་གིས་སློབ་སྟོན་བྱེད་སྟངས་དེ་འདྲའི་ཐོག་ལ་ཡང་དངོས་གནས་ཁོ་རང་ཕན་ཐོགས་ཆེན་པོ་བྱུང་སོང་བསམ་བསམ་འདྲ་བོ་ཅིག་དེ་འདྲས་ཅིག་དྲན་སོང་ང་རང། རྩ་བའི་འདིའི་ནང་ལོགས་ལ་ཡང་ང་ཚོ་ཟབ་སྦྱོང་འགྲོ་བའི་སྐབས་ལ་ཡང་སྦྱོང་ཚན་མང་པོ་ཞིག་འདུག་སྦྱོང་ཚན་དེ་གའི་ནང་ལོགས་ནས་འཛིན་གྲྭའི་ནང་ལོགས་ལ་ཡང་ལག་བསྟར་བྱེད་ཐུབ་ཡ་དང་བྱེད་དགོས་ཡ་དང་དེ་འདྲས་མང་པོ་ཞེ་པོ་ཅིག་མཐོང་བྱུང། འདི་གའི་དེ་གནང་ཐུབ་པ་ཡིན་ན་ཨ་ནི། དགེ་མཚན་ཆེན་པོ། ང་རང་ཚོ་བོད་ཕྲུག་ཚོ་ལ་ཡང་ཕན་ཐོགས་ཆེན་པོ་ཡོང་ས་རེད་བསམ་བསམ་དེ་འདྲའི་ཚོར་སྣང་མང་པོ་བྱུང། རྩ་བའི། ང་རང། ད་ལྟ་བོད་པའི་དགེ་རྒན་རེད། སློབ་ཕྲུག་ཚོ་རེད། ཆ་ཚང་ལ་ཡང་ནང་ཆོས་ཀྱི་རྒྱབ་རྟེན་དེ་ཕྲ་ལ་ཕྲན་བུ་ཅིག་ཡོད་དུས་ག་ལ། མང་པོ་ཅིག་ང་ཚོ་འཛིན་གྲྭའི་ནང་ལོགས་ལ་ལག་བསྟར། བྱེད་ཀྱི་ཡོད་ས་རེད་བསམ་བསམ་འདྲ་བོ་ཅིག་ཚོར་བ་བྱུང། ཡིན་ན་ཡང་ད་འདི། འདི་འདྲའི་ངོ་སྤྲོད་དམིགས་བསལ་མེད་དུས་ག་ལ་ཡ། ཡང་འདི་ཚོ་ངོ་སྤྲོད་བྱུང་ཡ་དང། ཨ་འདི་གའི་འདི་ལ་ཡ་ཡང་དྲན་གསོ་བྱས། ཨ་ལས་འདི་གའི་འདི་འདི་འདྲས་ཅིག་བྱས་པ་ཡིན་ན། འདི་ཚོའི་ཐོག་ནས་དངོས་གནས་ཁོ་རང་ཕན་ཐོགས་ཡོང་གི་ཡོད་ས་རེད་ད་བསམ་བསམ་འདྲ་ངེས་པ་རྙེད་པ་འདྲ་བོ་ཅིག་འདི་འདྲས་བྱས་བྱུང་སོང་ཞུ་ཡ་ཡིན། ཨ་འདི་ནས་ད་ལྟ་འཛིན་གྲྭའི་ནང་ལོགས་ལ་ཡ་ཁོར་ཡུག་བསྐྲུན་ཡ་རེད། ད་འདི་དཔེ་གལ་ཆེན་པོ་ཡིན་དུས་ག་ལ་ཡ་འཛིན་གྲྭའི་ནང་ལོགས་ལ་ཡ་ད་བཟང་སྤྱོད་ལྡན་པའི་ཁོར་ཡུག་ག་འདྲས་སེ་བསྐྲུན་དགོས་ཀྱི་ཡོད་རེད། དེ་འདྲས་ཀྱི་ཐབས་ལམ་ད། ད་འདི་ཚོ་དེང་སང་དུས་ཚོད་ལ་དཔག་པའི་དཔེ་མ་སྲིད་གལ་ཆེན་པོ་འདྲ་བོ་ཅིག་མཐོང་བསྡད་ཀྱི་འདུག་ཨ་དེ་ནས་གཙོ་བོ་གཅིག་ད་ལྟ་དགེ་རྒན་ཕན་ཚུན་ད་ང་ཚོ་ཕྱོགས་མཐའ་ནས་དགེ་རྒན་མང་པོ་ཅིག་ཕེབས་ཡོད་དུས་ག་ལ་ཡ། དགེ་རྒན་ཁ་ཤས་ཉམས་མྱོང་ཡོད་རེད་ཁ་ཤས་ཉམས་མྱོང་ཡོད་མ་རེད་སོང་ཙང། དེ་འདྲའི་དགེ་རྒན་ཕར་ཚུར་ནང་ཁུལ་ངོ་སྤྲོད་རེད། སློབ་ཁྲིད་ཀྱི་ཐབས་ལམ་གྱི་ཉམས་མྱོང་ཕར་ཚུར་བརྗེ་ལེན་བྱས། མང་པོ་ཅིག་བྱུང་སོང། འདི་གའི་དེ་དངོས་གནས་ཕན་ཐོགས་ཆེན་པོ་འདྲ་བོ་ཅིག་བྱུང་སོང་བསམ་བསམ་འདྲ་བོ་ཅིག་དྲན་སོང། དེ་ནས། རྩ་བའི་སཱི་ཤེས་ཡོན་གྱི་ཟབ་སྦྱོང་འདི་ཉིན་མ་གཉིས་དང་ཕྱེད་ཀ་གནང་བ་རེད་བྱས་ཙང་དུས་ཚོད་ཀྱི་ཐད་ནས་ཏོག་ཙམ་ཞིག་ཐུང་དྲགས་པའི་བཟོ་འདྲ་བོ་ཅིག་དེ་འདྲ་ཅིག་དྲན་སོང། མ་འོངས་པར་ཡང་ང་ཚོ་དེ་འདྲའི་གོ་སྐབས་བྱུང་སོང་ན་དུས་ཚོད་རིང་ཙམ་བྱས། ཨ་ནི། ཕར་ཚུར་གོ་བསྡུར་སྦྱང་བཤད་ཀྱི་དུས་ཚོད་དེ་འདྲའི་མང་ཙམ་ཡོད་པ་ཡིན་ན། དངོས་གནས་ཁོ་རང་ཨ་ནི་ཕན་ཐོགས་ཆེན་པོ་ཡོང་ས་རེད་བསམ་བསམ་འདྲ་བོ། དེ་འདྲའི་ཚོར་བ་ཆེན་པོ་བྱུང་སོང། ད་དེ་ད་རེས་དེ་ལ་ཡ་བོད་ཡིག་རྒན་ལགས་རྐྱང་རྐྱང་ལ་ཡ་ཟབ་སྦྱོང་ཞིག་གནང་བ་རེད་དེ། མ་འོངས་པར་ཡང་དེ་གའི་ཟབ་སྦྱོང་འདི་འདྲ་བོ་ཕ་མ་ཚོ་ལ་ཡ་གནང་ཐུབ་ན་དངོས་གནས་ཁོ་རང་ཕན་ཐོགས་ཆེན་པོ་ཡོང་ས་རེད་བསམ་བསམ་ཞིག་དེ་འདྲའི་ཚོར་བ་ཆེན་པོ་བྱུང་སོང་ལ། ཁོང་རྣམ་པ་ཕལ་མོ་ཆེས་མ་འོངས་པར་སཱི་ཤེས་ཡོན་གྱི་ཟབ་སྦྱོང་ཞིག་ཕྲུ་གུའི་ཕ་མ་ཚོར་གནང་བ་ཡིན་ན་ཧ་ཅང་ཕན་ཐོགས་ཆེན་པོ་ཡོང་རྒྱུ་ཡིན་ལུགས་གསུང་གི་འདུག།